བ་དེ་འདྲ་ཞིག་ཡོང་བ་ཡིན་པས་ན་ཅེས་ཟོ་ཆུན་གྱི་རྒྱུད་མོ་འདི་ཐག་པ་སོགས་ཀྱིས་དམ་དུ་བཅིངས་པ་དང་སྐྱེས་བུའི་རྩོལ་བ་ལ་བརྟེན་ནས་བྱས། རང་དབང་མེད་པར་འཁོར་བ་དང་གྲོང་གི་སོན་རྟ། ཟོ་ཆུན་གྱི་རྒྱུད་མོ་ཟེར། ཟོ་ཆུན་གྱི་རྒྱུད་མོ་དེ་གང་ཡིན་མི་ཤེས། ནི་ག་རེ་ལ་བཞག་དགོས་ན་མི་ཤེས། དེའི་འཁོར་ལོ་དེ་ལ་བཞག་དགོས་ན་མར་ཁྲོན་སྐྱོགས་བྱེད་བར་འཁོར་ལོ་བཞག་དགོས་ན་ཧ་གོ་མི་འདུག། ཁྲོན་སྐྱོགས་དེ་བཞག་དགོས་པའི་སོར་བཞི་བར་བཞི་བཞག་འགྲོ་བ། ར་བ་ཁྲོན་པའི་ནང་ལ་མ་བླུག་ཡས་དེ། ཆུ་ལེན་ཡས་ཤིག་ཡོག་རོགས་ཁྲོན་སྐྱོགས་སོར་བཞི་ཡོག་བར་བྲིན་སོར་གཅིག་བླུག་དགོས་ར་བའོ། དེ་ཡིན་པའི་སོར་བཞི་མ་རེད། འོ་ཐུགས་ཆེ། ཟོ་ཆུན་རྒྱུད་མོ་རྒྱུད་མོ་ཟེར་གི་རྒྱུད་ཟེར། རྒྱུད་མོ་ཟེར་གི། ཟོ་ཆུན་ཟེར་དེ་དག་ཁྲོན་པ་ལ་བྲིས་ཡོག་ཡིན་པ་རེད། འོ་སྐྱེས་བུའི་རྩོལ་བ་ལ་བརྟེན་ནས་རང་དབང་མེད་པར་འཁོར་བ་དང་ད་ཨ་ལི་ཐག་པ་སོགས་ཀྱིས་དམ་དུ་བཅིངས་པ་དག་ཁོ་གངས་ཅན་མ་གཡུག་ཡས་ཁོ་ཐག་པས་བསྡམས་བཞག་རེད། ཁོ་བསྡམས་བཞག་རེད་ད་སྐྱིད། འཁོར་ཡོང་དུས་སུ་སྐྱེས་བུའི་རྩོལ་བ་ལ་བརྟེན་ནས་འཁོར་རྒྱུ་རེད་མ་གཏོགས།

ད་སྒོ་གང་ཅན་བར་མཚམས་མེད་པར་འཁོར་བ་རེད། འགྲོ་བ་རང་ལ་འོ་ད་དེ་བྱས་ཆུའི་ཁུར་གྱིས་ནོན་པ་ཨེ་མ་ནི་བཟློག། གཅིག་ར་མ་སོང་ན་ཡང་ཆུ་དག་དག་གིས་འོང་གི་ཡོད་ཚེ་ཆུར་བྱུགས་ཡིན། ད་ཕག་ཚོས་གང་ཅན་དོ། སྡིག་པ་ལ་དག་བྱས་པ་ལ་སོགས་མང་པོ་བྱིས་ར་བ་འོ་དེ་ཡིན་ཚེ་སྡིག་པ་སོང་གིས་སྤྱོད་པ་ཞིག་རེད། ད་ཆོས་མཐུན་དྲུག་དེ་དེ་ཡིན་པ་རེད་ཨ་ལི་ཁ་སོ་པའི་དྲུག་དེ་དེ་ཡིན་པ་རེད། འོ་དེ་བཞིན་དུ་སེམས། འཁོར་བ་པའི་ཡིན་པ་ར་དེ་དེ་ཡིན་འཁོར་བ་པའི་སེམས་འཁོར་བ་པ། འཁོར་བ་སྤུས། བདག་ཡིན་འདི་ཡིན་མེད་འཁོར་བ་པ། ཡིན་པ་རེད། འཁོར་བ་པའི་སེམས་ཅན་རྣམས་ཀྱང། ལས་ཉོན་གྱི་ཐག་པས་དམ་དུ་བཅིངས་པ་རེད། ང་རང་ཚོ། ལས་དང་ཉོན་མོངས་པས་བཅིངས་པ་ཡིན། ད་སུས་བཅིངས་པ་རེད་ཟེར་ན། ང་རང་ཚོ་ཤིན་ཏུ་མ་ཞི་ཞིང་མ་དུལ་བའི་རྣམ་ཤེས་ཀྱིས་བསྐྱོད་པ་ལ་བརྟེན་ནས་རང་དབང་མེད་པར་འཁོར་བ་རེད་བསམ་མ། འདི་ལ་བྱས་ཚུལ་ཤིན་ཏུ་མ་ཞི་ཞིང། མ་དུལ་བའི་རྣམ་ཤེས་ཁོས། མ། ཁོ་རང་གོ་རང་དབང་མེད་པར་འཁོར་བས་སོ།

འཁོར་བ་དང། རྒྱུ་ག་གིས་འཁོར་བ་རེད་ཟེར་ན། འོ་ཀོ་ཅོན་ལས་དང་ཉོན་མོངས་གཉིས་ཀྱིས་འཁོར་བ་རེད། ལས་དང་ཉོན་མོངས་གཉིས་ཀྱི་ཐག་པས་དམ་དུ་བཅིངས་པ་རེད་ཟེར་འཁོར་བ་རེད། འོ་རྒྱུ་རྒྱུག་པར་བྱ། ཀོ་ཅི་རྒྱུག་པར་བྱ། ད་བསོད་ནམས་ཀྱི་ལས་བསོད་ནམས་མ་ཡིན་པའི་ལས་དང་ཉོན་མོངས་ཀྱི་དབང་གིས་ངན་འགྲོ་ལ་འཁོར་བསོད་ནམས་དང་མི་གཡོ་བའི་ལས་ཀྱིས་ནི། འོ་དེ་བདེ་འགྲོ་ལ་སྐྱེ་བ་ལ་རེད་ཅེ། འཁོར་བྱེད་ཅེ། བདེ་འགྲོའི་རྒྱུ་གསོག་དཀའ་ཞིང་ངན་འགྲོའི་སྐྱེ་བ། ངན་འགྲོར་སྐྱེ་བའི་རྒྱུ་རང་གི་ངང་གིས་གསོག་པ་སླ་སྟེ་ངང་གིས་བཤོས་མོ་བ་བྱེད། ལུང་གཞི་ལས། ད་འདི་ད་རུང་མདོ་ལུང་དྲངས་ནས། བདེ་འགྲོ་ནས་ངན་འགྲོར་སྐྱེ་བ་དང་ངན་འགྲོ་ནས་ངན་འགྲོར་སྐྱེ་བ་ནི་ས་ཆེན་པོའི་རྡུལ་དང་མཉམ་པར་ཐལ། བདེ་འགྲོ་ནས་མ་ངན་འགྲོར་ལྷུང་ན་རེ་ཡང་ཁོ་རང་ངན་འགྲོ་ཁོ་རང་ནི་ཁོ་རང་ལ་མ་འགྲོ་གི་ན་རེ་དེ་ལ་ས་ཆེན་པོའི་རྡུལ་དང་འདྲ་བའི་ཁ་གྲངས་ཇི་ལྟར་ནི་མི་ཤེས་པར་ཟད་ཀྱི། ངན་འགྲོ་ནས་ཡང་བདེ་འགྲོར་སྐྱེ་མཁན་དེ་དག་བདེ་འགྲོ་ནས་ཁོ་རང་ཁ་ཐུག་དེ་ལ་བདེ་འགྲོར་སྐྱེ་མཁན་ཞིག་ནི་ཨོ་དེ་བཞིན་གཤེགས་པའི་ཕྱག་མཚན་གྱི་སེན་མོའི་ནང་ལ་བླངས་པའི། དེ་ནི་ས་དེ་ཡོད་ན་ད་ཕྱག་མཚན་སེན་མོའི་ནང་ལ་ལེན་དུས་ཇི་ལྟར་ཁ་ཁ་ཁོ་ཡ་ཡོང་ཡ་ཡང་མ་རེད་ཨོ་དེ་དང་མཚུངས་པ་ཡིན་གྱི་ཟད་ད་བྱས། ཉོན་མོངས་གསུམ་གྱི་དབང་གིས་སྔ་ཕྱི་བར་མཚམས་མེད་པར་འཁོར་བ་ཡིན་ཏེ། འདི་འདྲའི་ཚར་གཅིག་གི་ཉོན་མོངས་པའི།

ད་ལྟ་དེ་ཤབ་དེ་ནས་སྙིང་རྗེ་ཆེན་པོ་སྐྱེད་པར་བྱེད་པ་ལ་ནི། རྒྱུ་ག་རེ་ག་རེ་གོ་བར་བྱེད་དེ་དག་ནི། འོ་ཡིད་འོང་མེད་ན་ད་འདྲི་མཁན་ཡོད་མ་རེད། ད་ཡིད་འོང་དེ་ཐབས་གང་གིས་བསྒྲུབ་པ་ལ་དེ་ནི་མཁས་པའི་དབང་པོའི་ལུགས་གཉིས་ཡོད་ཞེས་བཤད་པར་བཞམས་ཏེ། འོ་དེ་གཅིག་པ་ཡིན་ནོ། རྗེས་སུ་འོ་ཐུགས་ཆེ། དང་པོ་རང་ཉིད་འཁོར་བའི་སྡུག་བསྔལ་གྱིས་མནར་ཚུལ་བསམ། དེའི་རྗེས་ལ་སེམས་ཅན་གཞན་སྡུག་བསྔལ་གྱིས་མནར་ཚུལ་བསམ་དགོས་པ་ཡིན་ཏེ། རང་ཉིད་འཁོར་བའི་སྡུག་བསྔལ་གྱིས་མནར་ཚུལ་བསམ། ཡིད་ལ་ཅུང་ཟད་མ་ཐོན་ན་གཞན་སྡུག་བསྔལ་གྱིས་མནར་ཚུལ་བསམ་པ་ལ་དེ་སྙིང་རྗེ་ཆེན་པོ་མི་སྐྱེ་བའི་ཕྱིར།

བསྟན་པའི་ཆེད་གང་ཡོང་ཅི་ཡོང་བྱེད་ཅེས་པའི་ཞིབ་ཕྲའི་ཐབས་ཤེས་ཅིག་ཡོད་པ་འོ་ཁོ་ན་ཞིག་རེད། བྱས་ཙང་སེམས་ཅན་ཡིད་དུ་འོང་བ་དེ་མེད་ན་ཁོ་ལ་བལྟས་པའི་སྙིང་རྗེ་ཙམ་ཡང་ཡོང་ཡ་མ་རེད་བློ་ལ་མ་འགྲོ་ན་གང་ལྟར་ཀྱང་མི་འདྲ་ཆགས་འགྲོ་བར་འོང་ཐུག་ས་རེད་བྱས། དེ་ཡང་ཇི་ཙམ་ཡིད་དུ་འོང་བ་དེ་ཙམ་གྱིས་སྡུག་བསྔལ་དང་བྲལ་འདོད་ཀྱི་བློ་ཤུགས་དྲག་སྐྱེ་བ་མངོན་སུམ་གྱིས་གྲུབ་པ་ཡིན་གྱི་ད་ལྟའི་ང་རང་ཚོ་ཉམས་མྱོང་ཐོག་ནས་འགྲུབ་ཀྱི་འདུག་གསུང་བ་རང་ཡིན་ད་དེའི་རྒྱུ་མཚན་གྱིས་ག་རེ་རེད། སྙིང་རྗེ་ཆེན་པོ་བསྐྱེད་པ་ལ་ཐབས་རྒྱུ་ཡིད་འོང་བྱམས་པ་སྔོན་དུ་མ་སོང་ན་ད་སྙིང་རྗེ་སྐྱེ་ཐུབ་མ་རེད་བལྟ་བ་ན་དེ

རེད། བ། སྐྱེ་བ་ལ་ཐོག་མེད་མཐའ་མེད་པ་ལ་སོགས་པ་སྐྱེ་བ་སྔ་མ་སྔ་མ་སྐྱེ་བ་སྔ་མ་གཅིག་གྲུབ་མཐའ་དག་རེད་སྐྱེ་བ་སྔ་མ་འདིའི་གཞུག་འདིའི་སྔོན་ལ་སྐྱེ་བ་སྔ་མ་ཞེ་ཐག་གཅིག་འགྲོ་དགོས་ནི་རྟག་རེད་དེ་འདིའི་རིགས་པ་གོ་སྐྱེ་བ་སྔ་མའི་སྔ་མ་དེ་འདི་སྔ་མ་གོ་ལ་ཡང་ཁོ་རང་དང་ཁོ་རང་གི་སྔོན་དེར་གཅིག་གོ་བ་ཡིན་ཙང་ཡར་མཐའ་ལ་ཐོག་ཁ་རུ་འོང། ཁོ་ཡི་སྐྱེ་ཡར་མཐའ་ལ་མཐའ་མེད་པ་དེ་ཡར་མཐའ་ཡིན་ན་ཁོ་མེད་པ་གོ་གྲུབ་ཡོང་དུས་སྙིང་རྗེ་ཆེན་པོ་སྐྱེ་བ་ལ་ཕན་གྱི་ཡོད་ས་རེད། ག་རེ་ཟེར་ན་སེམས་ཁོ་རང་ག་ས་ག་བ་སྐྱེ་བ་མ་ལེན་མ་མྱོང་ས་གནས་མེད་པ་དེ་ཧ་རེ་བཞི་གོ་ཧ་རེ་བཞི་ཡིན་ན། ཨང་ཁོ་སྐྱེ་བ་ལེན་པ་དེའི་ཚེ་ན་ད་བར་གྱི་རྫུས་སྐྱེས་ར་ངས་དེ་འདྲའི་བཟོ་ར་ཡིན་ན་མ་གཏོགས་ཁ་ཤས་མ་གཏོགས་གཞན་ཕལ་ཆེ་བ་ནི་མངལ་སྐྱེས་ར་ཞིག་སྐྱེས་ཡོང་གོ་ར་མངལ་སྐྱེས་སྐྱེས་ན་ད་སྐྱེས་ས་ཡོད་ནི། ཨོ། གང་ཟག་དེ་ཚོ་ལ་བསམ་བློ་བཏང་ཡོང་དུས་ས་དེ་ནི་མི་གཅིག་གི་མ་ཡིན་ན་དེ་དེ་ཚོའི་བསམ་བློ་བཏང་ཡོང་དུས་ཨེ་སྙིང་རྗེ་ཆེན་པོ་ད་གང་ཅི་བཀའ་དྲིན་ཆེན་པོ་རེད་ཞེས་བསམ་བསམ་འདྲ་གཅིག་གིས་བྱས་ནས་ཨོ་སྙིང་རྗེ་ཆེན་པོ་ལ་སྐྱེ་བ་ལ་ཕན་གྱི་ཡོད་ས་རེད་བ་ད་ང་ཚོ་བཙས་པ་ལུང་པ་ཁོ་རང་འགྲོ་མ་མྱོང་བ་རེད། ཨང་འདུག་ཟེར་ཡ་རིག་པ་ལ་བརྟེན་ནས་སྦྱོང་ཚུལ་དང། དེ་གཅིག་རེད་བ། དེས་སློབ་དཔོན་ཙནྡྲ་གོ་མིའི་གཞུང་ནས་བཤད་ཚུལ་དེ་བྱས། ད་བསླབ་བཏུས་དང་སྤྱོད་འཇུག་གཉིས་ནས་བཤད་པ་གོ། བསླབ་པ་ཀུན་ལས་བཏུས་པ་དང། ཅི་དང། བར་བའོ། རེད་དེ། མདོ་ཀུན་བཏུས་དང་བསླབ་པ་ཀུན་བཏུས་སོགས་གཉིས་ཡོད་རེད་བ། དེ་ནི་མངོན་པ་ཀུན་བཏུས་གཅིག་ཡང་ཡོད་མ་རེད་མངོན་པ་ཀུན་བཏུས་གཅིག་ཡང་ཡོད་རེད་ཡང་ཚད་མ་ཀུན་བཏུས་གཅིག་ཡང་ཡོད་རེད་འོ་དེའི་ཕྱིར་དུ་བསླབ་བཏུས་བསླབ་བཏུས་ཁ་སང་བསླབ་པ་ཀུན་ལས་བཏུས་པ་དེ། ཞེས་ཞི་བ་ལྷ་ཁོང་རང་གི་རྩོམ་ནང་བཤད་པ་དེ་འོ་དེ་བསླབ་པ་ཀུན་ལས་བཏུས་པ་ཡང། ངེས་པར་ཡང་དང་ཡང་དུ་བལྟ། འོ་དེ་གསུང་ཡས་ཀྱིས་བསླབ་བཏུས་དེས་མ་གྲགས། འོ་དེའི་སྐབས་སུ། གར། བསླབ་སྤྱོད་གཉིས་ནས་བཤད་པ་ལྟར་གྱིས་ཚེ་བདག་གཞན་བརྗེ་བའི་སྒོ་ནས་སྦྱོང་ཚུལ་གཉིས་ཡོད་པའི་ཕྱིར། ད་དམིགས་མེད་སྙིང་རྗེ་ཆེན་པོ་ལ། སོགས་པ་གསུམ་པོ་དེ། དམིགས་པའི་སྒོ་ནས་འཇོག་པ་ཡིན་གྱི། སྦྱོང་ཚུལ་མི་འདྲ་བའི་ཁྱད་པར་མེད་པའི་ཕྱིར། དམིགས་པ། དེ་ཡང་དམིགས་པའི་སྒོ་ནས་འཇོག་སའི་དམིགས་པ་ཙམ་གྱིས་མ་རེད། དམིགས་པའི་སྒོ་ནས་འཇོག་སའི་དམིགས་པ་སྦྱོང་ཚུལ་གྱི་སྒོ་ནས་འཇོག་དགོས།

འཇོག་པ་ཡིན་ཏེ། དམིགས་མེད་སྙིང་རྗེ་ལ་སོགས་པ་གསུམ་པོ་དེ་དམིགས་པའི་སྒོ་ནས་འཇོག་པ་ཡིན་གྱི། འབྱུང་ཚུལ་མི་འདྲ་བའི་ཁྱད་པར་མེད་འབྱུང་ཚུལ་མི་འདྲ་བའི་ཁྱད་པར་མེད་དེ་ཡིད་འོང་བྱམས་པ་དེ་སྔོན་དུ་སོང་བ་ལ་བརྟེན་ནས་དེ་དག་དེ་ལྟ་བུ་ལ་བརྟེན་ནས་སྐྱེ་དགོས་པ། སྙིང་རྗེ་ཆེན་པོ་གང་ག་ལ་གཟིགས་པ་ཡིན་ཕྱིར། འོ་འདུག་བྱས། གསུམ་པོ་དེ་དམིགས་པ་ནི་འབྱུང་ཚུལ་མི་འདྲ་ཞིང་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་དང་མི་རྟག་པ་སོགས་རྟོགས་པའི་ཤེས་རབ་ཀྱི་ཟིན་བྱེད་ཀྱི་སྒོ་ནས། ཨོ་ད་དེ་དེ་ལྟ་སྟེ་དམིགས་པའི་སྒོ་ནས་འཇོག་ཟེར་ཡ་དང་དམིགས་པ་འཇོག་ཚུལ་གྱི་སྒོ་ནས་འཇོག་ཟེར་ཏེ། ཨོ་ཟིན་བྱེད་ཀྱི་བློ་ཡི་ཆ་ནས་ཁྱད་པར་བཞག་གོ། ཁོ་ག་རེ་བྱས་ན་མ་བྱས་ན་དེ་ཡིན་པར་བ་ཅོ། སེམས་ཅན་ལ་དམིགས་པའི་སྙིང་རྗེ་དེ་ལ་རང་གི་དམིགས་ཡུལ་དུ་གྱུར་པའི་སྡུག་བསྔལ་གྱི་སེམས་ཅན་དེ་ནི་སྡུག་བསྔལ་གྱིས་མནར་ཚུལ་གྱི་རྣམ་པ་ཤར་བ་ཙམ་མ་གཏོགས། དེ་ལས་གཞན་པའི་ཆོས་གཞན་གྱི་རྣམ་པ་མ་ཤར་བ་ཡིན་པ་དང། ད་དམིགས་མེད་སྙིང་རྗེ་ཆེན་པོ་དང། ཆོས་ལ་དམིགས་པའི་སྙིང་རྗེ་གཉིས་པོ་དེ་ལ། འོ། སྡུག་བསྔལ་གྱིས་མནར་ཚུལ་ཤར་བ་ལས་ལོགས་སུ། དེ་ལས་གཞན་པའི། གཞན་གཅིག་གི། ཁ་རུ་མགོ། རྣམ་པ་ཤར་བའི་སྒོ་ནས། སྙིང་རྗེ་འཇོག་གི་ཡོད་ས་རེད་བ། དེའི་རྣམ་པ་ཤར་བ་ཁོ་ག་རེ་བྱས་པ་རེད་ཟེར་ན། རང་ལ། འོ། རྣམ་པར་གར་སོང་རང་ཉིད་ལ་རྣམ་པ་ཤར་བ་དེ། ཟིན་བྱེད་ཀྱི་གྲོགས་སུ། བློ་གཞན་དག་ཅིག་ཡོད། ཙང། ཁོའི་སྟོབས་ཀྱིས། རང་ཉིད་ལ་རྣམ་པ་ཤར་བ་དེའི་ཐོག་འཇོག་གི་ཡོད་ས་རེད་བ། དཔེར་ན་མི་རྟག་པ་ལྟ་བུ་སྙིང་རྗེ་ཆེན་པོ་དེ་གི་གྲོགས་ལ་མི་རྟག་པ་རྟོགས་པའི་ཤེས་རབ་ཁོ་ད་དངོས་སུ་རང་ཡོད་དགོས་པ་ཡིན་ན་མིན་ན་མི་ཤེས། འོ་མི་རྟག་པ་རྟོགས་པའི་ཤེས་རབ་ཁོ་གྲོགས་སུ་བྱས་སོང་ན་དེ་ནི། དེ་ལྟ་བུའི་སྙིང་རྗེ་ཆེན་པོ་དེ་ལ་རང་གི་དམིགས་རྒྱུའི་སེམས་ཅན་དེ་མི་རྟག་པའི་རྣམ་པ་དེ་ཤར་གྱི་ཡོད་ས་རེད་བ། མི་རྟག་པའི་རྣམ་པ་ཤར་བ་དེ་གྲོགས་དེ་ལ་མི་རྟག་པ་རྟོགས་པའི་ཤེས་རབ་ཨ་ནི་ཁོ་ཡོད་ཙང་དེའི་ཆ་ནས་བཞག་ཡོད་དེ་དེ་ནང་བཞིན་བདེན་མེད་ལ་གཅིག་པ་ཡིན་པ་རེད། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་བདེན་མེད་ཀྱི་རྣམ་པ་ཤར་ཡོང་དུས། འོ། དེ་འདྲའི་བདེན་མེད་རྟོགས་པའི་ཤེས་རབ་ཁོ་རང་གི་གྲོགས་སུ་ཡོད་པ་དང་དེ་ཡང་གྲོགས་སུ་ཡལ་ཏེ། ད་ལྟ་ག་རུ་མགོ་ང་རང་ཚོ་མཉམ་པོ་ཡོད་པ་ལ་ནི་ཟེར་གྱི་མེད་པ་འདྲ། གང་ལྟར་ཅིག་དེས་དངོས་སུ་ཟིན་པའི་ཆ་ནས་གྲོགས་རེད་ཟེར་ཟེར་ན། ཟིན་བྱེད་ཀྱི་བློ་དེ་གིས་དངོས་སུ་ཟིན་པའི་ཆ་ནས་ཨ་ནི་རང་ཉིད་ལ་དེའི་རྣམ་པ་ཤར་གྱི་ཡོད་ས་རེད་བ། འོ་འདུག་བྱས་ན་དེའི་ཁྱད་པར་འཇོག་དགོས་ཟེར་ཡ་ཁོ་ལ་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་དང་མི་རྟག་པ་སོགས་རྟོགས་པའི་ཤེས་རབ་ཀྱི་ཟིན་བྱེད་ཀྱི་སྒོ་ནས་འཇོག་པ་ཡིན་ཟེར་བས་ཆེ། འོ་ད་དཔེར་ན་གྲོགས་ཟེར་ཡང་མཚུངས་ལྡན་སོ་ར་ནི་དགོས་རྒྱུ་མ་རེད་བ། སྙིང་རྗེ་གསུམ་པོ་དེ་ངོ་བོ། སྙིང་རྗེ་གསུམ་པོ་དེའི་ངོ་བོ་བཤད་པའི་སྐབས། ངོ་བོ་བཤད་པའི་སྐབས་དེ་ལ་དེ་ནས་ངོ།

བཅོས་མ་མིན་པ། བཅོས་མིན་རེད་བ་བཅོས་མིན་མྱོང་བ་ཐོན་པ་ཅིག་པུའུ་ཨན། རེད་བ། བཅོས་མ་མིན་པ། རང་གི་ངང་གིས་སྐྱེ་བའི་བློ་དེ་ཨ་ནི་སྙིང་རྗེ་ཆེན་པོའི་མཚན་ཉིད་རེད། འོ་ད། ཡིན་པའི་རྒྱུ་མཚན་ལ་སྒོམ་རིམ་ལས་གང་གི་ཚེ་ཡིད་དུ་འོང་བའི་བུ་མི་བདེ་བ་བཞིན་དུ་སེམས་ཅན་ཐམས་ཅད་ལ་སྡུག་བསྔལ་གཏན་ནས་དབྱུང་བར་འདོད་དུ་གསོལ། དེ་ཡང་འོ་རེ་སྡུག་བསྔལ་གཏན་ནས་དབྱུང་བར་འདོད་པའི་རྣམ་པའི་སྙིང་རྗེ། བཅོས་མ་མ་ཡིན་པ། རང་གི་ངང་གིས་འཇུག་པའི་བདག་ཉིད་ཅན་གྱིས་མཚུངས་པར་འཇུག་པ་དེའི་ཚེ་ད་དེ་འདྲའི་གཅིག་གྱུར་བློ་དེ་འདྲའི་སྐྱེས་སོང་ན།

མི་འཇོག་སྟེ་ག་རེ་ཟེར་འཛིན་སྟངས་ཁོ་ལ་སེམས་ཅན་སྡུག་བསྔལ་དང་བྲལ་ན་ལེགས་པ་ཁོ་རང་རང་འཛིན་པ་མ་གཏོགས་དེ་མིན་པའི་འཛིན་སྟངས་གཞན་དག་ཡོད་ས་མ་རེད། ད་ཁོ་ག་རེ་བྱས་ཙང་རྣམ་པ་ཤར་ཚུལ་ཁོ་ལ་མི་འདྲ་ཆགས་པ་ད་གང་ཞིག་སྙིང་རྗེ་གསུམ་པོ་དེ་ལ་རྣམ་པ་ཤར་ཚུལ་ལ་མི་འདྲ་བ་ཆགས་པ་ཡིན་ཙང་དེའི་ཆ་ནས་འཇོག་གསུངས་ཡོད་ས་རེད། འཇོག་པ་མ་ཡིན་པའི་ཕྱིར་དེ་གསུམ་ཀ་དམིགས་པ་སེམས་ཅན་ལ་དམིགས་ནས་རྣམ་པ་སྡུག་བསྔལ་དང་བྲལ་འདོད་ཀྱི་རྣམ་པ་ཅན་དུ་མཚུངས་པའི་ཕྱིར་འཛིན་སྟངས་འདྲ་བ་ཡིན་པའི་རྒྱུ་མཚན་གོ།

རྗེས་ཀྱི་གདུང་བ་རྣམ་པ་བཞིན་དུ་མཚུངས་མི་བྱེད། དམིགས་པའི་སྒོ་ནས་འཇོག་པ་ཡིན་ཏེ་རང་འགྲེལ་ལས། ཆོས་ལ་དམིགས་པ་དང་དམིགས་པ་མེད་པ་ལ་དམིགས་པའི་སྙིང་རྗེ་ཡང། དམིགས་པའི་སྒོ་ནས་གསལ་བར་བྱ་བའི་ཕྱིར། འགྲོ་བ་ཞེས་པ་གཉིས་སྨོས་སོ། ད་འདི་ག་རེ་ཟེར་ན་དམིགས་ཡུལ་ཙམ་ལ་རེད། ད་འདི་དམིགས་ཡུལ་ཙམ་ལ། དམིགས་པའི་སྒོ་ནས་རྫོགས་པ་ཡིན་ཏེ།

དང་པོ་ང་ཞེས་བདག་ལ་ཞེན་གྱུར་ཞིང་བདག་གི་འདི་ཞེས་དངོས་ལ་ཆགས་བསྐྱེད་པ་ཟོ་ཆུན་འཕྱན་ལྟར་རང་དབང་མེད་པ་ཡི་འགྲོ་ལ་སྙིང་རྗེར་འཇུག་གང་དེ་ལ་འདུད་འགྲོ་བ་ཞེས་པའི་ཚིག་གིས་དེ་ན་འགྲོ་བའང་འགྲོ་བ་གཡོ་བའི་ཆུ་ཡི་ནང་གི་ཟླ་བ་ལྟར་རོ། གཡོ་དང་རང་བཞིན་གྱིས་སྟོང་པར་མཐོང་བ་ཡི། འགྲོ་ལ་སྙིང་རྗེར་གྱུར་གང་ཞེས་པའི་ཚིག་དེ་ཡོད་མ་རེད་བའང་མེད། རྩ་བའི་ཚིག་ལ་དངོས་སུ་མེད་པ་ཡིན། ད་དམིགས་པའི་སྒོ་ནས་གསལ་བར་བྱ་བའི་ཕྱིར་ནི་ཆོས་དང་དམིགས་པ་མེད་པའི་སྙིང་རྗེ་ལ་ཡང་འགྲོ་བ་ཞེས་པ་གཉིས་སྨོས་དགོས་ཟེར།

འཇོག་ཀྱང། དམིགས་པ་སེམས་ཅན་ལ་དམིགས་པ་མཚུངས་པའི་ཕྱིར་ད་འོ་ད་དེ་འདྲ་གཅིག་མ་རེད་དམིགས་པའི་སྒོ་ནས་འཇོག་སའི་དམིགས་པ་དང། དམིགས་པ་སེམས་ཅན་ལ་དམིགས་པ་མཚུངས་ཞེས་པའི་དམིགས་པ་གཉིས་ལ་ཁྱད་པར་ཡོད་སྲིད་ཡིན་པ་དེ་ཡང། འོ་མཚུངས་པའི་ཕྱིར། སྙིང་རྗེ་ཕྱི་མ་གཉིས་ཀྱི་སྐབས་སུ་ཡང་འགྲོ་ལ་སྙིང་རྗེར་གྱུར་གང་དེ་ལ་འདུད་ཅེས་པ་དེ། སེམས་ཅན་ལ་དམིགས་པ་ཡིན་པ་འདྲ་འདྲ་ཡིན་ཏེ་འགྲོ་ལ་སྙིང་རྗེར་གྱུར་གང་དེ་ལ་འདུད་ཅེས་གསུངས་པའི་ཕྱིར་རོ། དེ་གསུངས་སྟངས་དེ་ག་པར་གསུངས་པ་ཟེར་རང་འགྲེལ་གྱི་སྐབས་སུ་གསུངས་པ་རེད་མ་གཏོགས་རྩ་བའི་སྐབས་སུ་དེ་ཡོད་མ་རེད་བ། སྙིང་རྗེ་ཕྱི་མ་གཉིས་ཀྱི་སྐབས་སུ་ལ་འགྲོ་ལ་སྙིང་རྗེར་གྱུར་གང་དེ་ལ་འདུད་ཡོད་མ་རེད་བ།

དེ་ཡིན་ན་ད་སྙིང་རྗེ་ལ་གསུམ་དུ་ཕྱེ་བའི་སེམས་ཅན་ཙམ་ལ་དམིགས་པའི་སྙིང་རྗེ་ཞེས་པའི་ཙམ་ཞེས་པའི་ཙམ་སྒྲ་དེ་གིས་རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་དེ་ཉིད་སྡུག་བསྔལ་གྱིས་མནར་ཚུལ་གྱི་རྣམ་པ་ཤར་བ་ཙམ་མོ། དེ་ལས་གཞན་པའི་ཆོས་གཞན་གྱི་རྣམ་པ་འཆར་བ་དེ་བཅད་པ་ཡིན་ཙམ་ཞེས་སྨོས་པ་ཡིན། ཡིན་པས་མ་ཁྱབ་པའི་ཕྱིར་ཏེ་སྙིང་རྗེ་གསུམ་པོ་དེ་དམིགས་པའི་སྒོ་ནས་འཇོག་ཚུལ་ཡོད་དེ། ཆོས་ལ་དམིགས་པའི་སྙིང་རྗེ་དེའི།

བྱང་ཤར་ཕྱོགས་ཡོ་ན་ཙམ་གྱི་འདུག། དེ་ནི་ད་དེར་ཡར་ལྟོས་ཕྱིན་ནས་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བ་དང་གཅིག་རང་གི་སེམས་སྟོང་བརྟག་ཅིང་ད་དེའི་མཐོ་ཤོས་མཐོ་ཤོས་ན་བདེན་པ་མེད་པའི་རྣམ་པ་ཤར་འོ་དེ་བར་དུ་ལ་ག་རེ་ཡིན་ན་ཆོས་ལ་མི་འཇིགས་པས་ཁྱབ། ག་རེ་ཟེར་དམིགས་མེད་སྙིང་རྗེ་ཆེན་པོ་ཡིན་ན་ཆོས་ལ་དམིགས་པའི་སྙིང་རྗེས་ཁྱབ་ཀྱི་ཡོད་རེད། འོ་དེ་ཡིན་ད་རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་བདེན་མེད་ཀྱི་རྣམ་པ་ཤར་སོང་ན་ཆོས་ལ་དམིགས་པའི་སྙིང་རྗེ་དང་དམིགས་མེད་སྙིང་རྗེ་གཉིས་ཀ་ཆགས་འགྲོ་བ་རེད། རེད་བ། དེ་ཡིན་དུས་ད་ཆོས་ཟེར་ཡས་ཁོའི་ནང་གི་ཆོས་གོ་ལ་ད་མང་པོ་ཞིག་བཅུག་དགོས་མེད་འགྲོ། དོན་དག་དོན་དག་ཁོ་རའི་ནང་ལ་ཡོད་པ་ནི་མི་རྟག་པ། མི་རྟག་པ་ཡོད་ན་མི་རྟག་སྐད་ཅིག་མ་དེ་མཉམ་པོ་ཡོང་ཡོང་རང་རེད།

འོ་དེ་ནས་མི་རྟག་པ་དང་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བ་སོགས་ཀྱི་རྣམ་པ་ཤར་བའི་སྒོ་ནས་འོ་འཇོག་པ། ད་བློ་སྙིང་རྗེ་དེ་ལ་དེའི་རྣམ་པ་ཤར་བ་དེ་ག་རེ་ཟེར་ན། འོ་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བའི་རྣམ་པ་ཤར་སོང་ན་དེ་འདྲ་བ་སྙིང་རྗེ་ཆེན་པོ་དེ་འོ་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བ་རྟོགས་པའི་བློ་དེ་གིས་དངོས་སུ་ཟིན་པ་རེད། འོ་དེ་ཤར་བ། ད་མི་རྟག་པའི་རྣམ་པ་ཤར་སོང་ན་ནི་དེ་འདྲ་བ་དེ་མི་རྟག་པ་རྟོགས་པའི་ཤེས་རབ་ཀྱིས་དངོས་སུ་ཟིན་པར་བྱ། ད་ཟིན་བྱ་དང་ཟིན་བྱེད་གཉིས་པོ་དེ་དེའི་ཚེ་ན། དེ་ཚོ་རང་ད་ཅིག་ཅར་དུ་ཡོད་ན་འགྲིག་ཡོང་མི་འགྲོ་འོ་སྙིང་རྗེ་ཆེན་པོ་དེ་དང་མི་རྟག་པ་རྟོགས་པའི་ཤེས་རབ་དེ་ཚོ། ཐ་བདེན་མེད་ཀྱི་རྣམ་པར་ཤར་སོང་ན་ནི་བདེན་མེད་ཀྱི་རང་ཉིད་དུ་སེམས་ཅན་བདེན་མེད་ཀྱི་རྣམ་པར་ཤར་ན་ནི་སྙིང་རྗེ་དེ་ལ་གཟིགས་ཡར་དང། དེ་འདྲའི་སྙིང་རྗེ་དེ་ལ་བདེན་མེད་ཀྱི་རྣམ་པར་ཤར་ན་ནི་བདེན་མེད་རྟོགས་པའི་ཤེས་རབ་ཀྱིས་དངོས་སུ་ཟིན་པ་རེད་ཡིན་ན་ཡང། བདེན་མེད་རྟོགས་པའི་ཤེས་རབ་དེ་དང་སྙིང་རྗེ་ཆེན་པོ་གཉིས་པོ་དེ་སེམས་ཅན་གྱི་རྒྱུད་ལ་སློབ་ལམ་ན་ཅིག་གང་ཟག་ཅིག་ཅར་དུ་སྐྱེ་བ་མེད་ཟེར་དགོས་པ་མ་རེད་པ་འོ་དེ་ཡིན་ཙང་དེ་ནི་རེ་བ་མེད་ཟེར་དགོས་པ་རེད་མེད་ཟེར་དགོས་པ་དེ་ཙང་དེའི་རྣམ་པར་ཤར་བ་ཟེར་དགོས་པའི་དངོས་སུ་ག་རེ་དེའི་རྣམ་པར་ཤར་བ་དེ་དངོས་སུ་ཟིན་པ་དེ་རེད་པ་དངོས་སུ་ཟིན་ན་དེ།

དྲུག་ཅན། སྙིང་རྗེ་ཆེན་པོ་ལ། ཆོས་ལ་དམིགས་པའི་སྙིང་རྗེ་ཞེས་བྱ་བའི་རྒྱུ་མཚན་ཡོད་དེ། ཟེར་བ། ཆོས་ཞེས་པ་དེ་དག་གོ། མངྒ། གར་སོགས་རེད། སྐད་ཅིག། ད་དེར་རང་དང་སྒྲ་བཤད་ཙམ་ལ་ད་བར་ཅི་འགྲིག་ཡོད་ཀྱི་རེད། ཟེར་བ། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་དེ་ཉིད་རང། རང་རྒྱུད་ལྡན་གྱི་གང་ཟག་དེ་གིས་སྔར། སྐད་ཅིག་གིས་འཇིག་པའི་སེམས་ཅན་དེ། རྟོགས་མྱོང་བ་ལ་བརྟེན་ནས། དེ་ནི་དེ་འདྲའི་སྙིང་རྗེ་དེ་ལ། སྐད་ཅིག་གིས་འཇིག་པའི་སེམས་ཅན་གྱི་རྣམ་པ་ཤར་བའི་འོ། ཆོས་དེ་ལ་དམིགས་པའི་སྙིང་རྗེ་ཡིན་ཙང། ཆོས་ལ་དམིགས་པའི་སྙིང་རྗེ་ཡང་མེད་ན་དེ་བཤམས་དོན་ལ་སྐད་ཅིག་གིས་འཇིག་ཆོས་ཟེར་དེ་ལ་གར་སོའོ། ཡང་དེ་མེད་པ་བརྒྱ་ཡོང་བ་ཡོད། འོ་རྟོགས་ཟིན་པ་ཏཱ་ལི། དེ་རྒྱུད་ལ་ལྡན་པའི་གང་ཟག་དེ་སྔར་སེམས་ཅན་སྐད་ཅིག་གིས་ཅི་བྱེད་ཅི་འཇིག་བྱེད་པ་རྟོགས་སྔ་བ་རྟོགས་མྱོང་བ་བྱས། གང་ཟག་དེ་སྙིང་རྗེ་དེ་རྟོགས་ཟེར་ཡག་མ་རེད་དང། གང་ཟག་དེ་རྟོགས་མྱོང་བ་བྱས། དེ་ལ་བརྟེན་ནས་སེམས་ཅན་རྟག་གཅིག་རང་དབང་ཅན་གྱི་ཡིན་པ་བློ་ངོར་ཁེགས་འོ་དེ་རེད་རྟག་གཅིག་རང་དབང་ཅན་གྱིས་སྟོང་བ་ལ་སུ་བྱོན། དེ་ལ་བརྟེན་ནས་སེམས་ཅན་རང་གི་ཕུང་པོ་ལས་དོན་གཞན་ཡིན་པ་ཁེགས། དེ་ལ་བརྟེན་ནས་སེམས་ཅན་ཕུང་པོའི་ཆོས་ཙམ་ལ་བཏགས་པ་འོ་ད་དེ་ལས་པ་ད་ལེ་ཡ་གོ་ད་འདྲ་དེ་ལེ་ཡ་རེད། ཆོས་ལ་དམིགས་པའི་སྙིང་རྗེ་ཞེས་པ་དེ་རང་གི་དམིགས་ཡུལ་དུ་གྱུར་པའི། སེམས་ཅན་ཕུང་པོའི་ཆོས་ཙམ་ལ་བརྟེན་ནས་བཏགས་པ།

བདེན་པར་འཛིན་པའི་བདེན་འཛིན། དམིགས་པ་མེད་པ་ཞེས་པ་ལ་དམིགས་པ་མེད་པ་ཟེར་ན་རང་གི་དམིགས་ཡུལ་དུ་ཡང་དེ་ཡང་དག་རང་རྒྱུད་ལྡན་གྱི་གང་ཟག་དེ་གིས་སྟོང་བདེན་མེད་རྟོགས་མྱོང་བ་བྱས། སྟོང་ཉིད་བདེན་མེད་རྟོགས་པ་ལ་བརྟེན་ནས། ཨ་ནི། འོ། དེ་འདྲ་ཡི། དམིགས་པ་མེད་པ་ཞེས་བདེན་པར་གྲུབ་པའི་དམིགས་པ་མེད་པའི་སེམས་ཅན་གཅིག་ལ་དམིགས་པའི་སྙིང་རྗེ་ཡིན་ཙང་ཨ་ནི་དམིགས་མེད་ཀྱི་སྙིང་རྗེ། དམིགས་པ་མེད་ཟེར་བདེན་པར་གྲུབ་པའི་དམིགས་པ་མེད་པའི་འོ་དེ་སེམས་ཅན་གཅིག་ལ་དམིགས་པ་ཡིན་ཙང་ད་བདེན་པར་སྟོང

བདེན་པར་མེད་པ་ལ་དམིགས་པ་མེད་པར་དམིགས་པ་མེད་པ་མང་པོ་ཞིག་ལབ་དགོས་པ་རེད་པ་འོ་དེ་སེམས་ཅན་ལ་དམིགས་པའི་རྒྱུ་མཚན་གྱིས་ཐ་སྙད་བདེ་བའི་ཕྱིར་དུ་ཞེས་ཐ་སྙད་བདེ་བའི་ཟེར་ན་ཚིག་ལབ་བདེ་བའི་ཕྱིར་དུ། དེ་བདེན་པའི་མང་པོ་ཞིག་ལབ་དགོས་ཟེར་ན་རིགས་གང་ཚང་ཅན་མི། ཁ་ཁག་པོ་སེམས་པའི་ཡོན་ཏན་བསྐོ་ཡ་ཡ། ཚིག་བསྐོ་ཡང་ལྕགས་ཐང་དོན་གྱི་མ་རེད་པ། ཟས་དང་བསྐོ་ལབ་བདེ་བའི་ཕྱིར་དུ་ཟེར་ནས་ཉེ་བསྡུའི་ཚིག་གིས་ཉེ་བ་ཉེ་བསྡུ་ཟེར་ན་ཚིག་བ་ད་ག་ལ་ཚིག་མང་པོ་ཚུར་བསྡུས་བྱས། དཔེར་མེད་ཞེས་ལབ་པ་ནང་བཞིན་ཆགས་སྒྲོག་བདེ་བྱེད། འོ་ཚིག་གིས་བསྟན་པའི་ཕྱིར། སྙིང་རྗེ་གསུམ་པ་ལ་སེམས་ཅན་ཙམ་ལ་དམིགས་པའི་སྙིང་རྗེ་ཞེས་བརྗོད་པའི་རྒྱུ་མཚན་ཡོད་དེ། མི་རྟག་པ་སོགས་གང་གིས་ཀྱང་ཁྱད་པར་དུ་མ་བྱས་པར། འོ། སེམས་ཅན་ལ་དམིགས་པའི་རྒྱུ་མཚན་གྱིས་དེ་ལྟར་བཤད་པའི་ཕྱིར་རོ། མ་བྱས་པར་ཟེར་དུས་ན། འོ། གང་གིས་ཁྱད་པར་དུ་མ་བྱས་པའི་སེམས་ཅན་ཞིག་ཨེ་ཡོད་ཟེར་ན་མེད་རེད། ད་མ་བྱས་པར་ཟེར་དུས་བློ་ཡི། བསམ་བློ་གཏོང་སྟངས་ལ་ཞི་ག་རེ་ཁོ་ལ་བློ་ཡི་བྱེད་ཚུལ་བཤད་པ་རེད་པ་ཡུལ་གྱི་ངོས་ནས་བཤད་པ་མ་རེད།

དེ་འདྲའི་ཁྱད་པར་དུ་མ་བྱས་ཚུལ་སེམས་ཅན་དེ་འདྲའི་སྙིང་རྗེ་དེ་ལ་དེའི་རྣམ་པ་མ་ཤར་ད་མདོར་བསྡུས་ན་འོ་མ་ཤར་བ་བྱས་སེམས་ཅན་ཙམ་ལ་དམིགས་པའི་རྒྱུ་མཚན་གྱིས་དེ་ལྟར་བཤད་པའི་ཕྱིར་རོ། ཅེས་སོ། ད་འདི་འདྲའི་ཟེར་འདུག་པ། ད་དེ་ལྟར་གང་འདི་ཆོས་ལ་དམིགས་པ་དང་དམིགས་མེད་སྙིང་རྗེ་གཉིས་པོ་དེ་ལ་ཚིག་ལབ་བདེ་བའི་ཆེད་དུ་ནི། ཆོས་ལ་དམིགས་པ་ཡིན་རྒྱུར་བྱས་ན།

ད་དེ་འདྲ་གར་སོང་ཆོས་ལ་དམིགས་པའི་སྙིང་རྗེ་ཞེས་པ་དེ་གོང་དུ། སྐད་ཅིག་གིས་འཇིག་པ་དང། རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་གཉིས་བཤད་པ་དེ་ནི་མཚོན་པ་ཙམ་རེད་མ་གཏོགས་ད་དུང་ཡང་དེ་ལ་ཆོས་ལ་དམིགས་པའི་སྙིང་རྗེ་དེ་ལ་བདེན་མེད་ཤར་ག་རེ། བདེན་མེད་ཀྱི་རྣམ་པར་ཤར་ཙ་ན་ཆོས་ལ་དམིགས་བྱེད་རེད་འགྲོ་བ་རེད་པ་སྙིང་རྗེ་ཡིན་ན། འོ་ཐུག་ཚེ་དེ་ཡང་རེད་བྱ་མ་ཚད་པ་ཅན་ནི། འོ་རྟག་གཅིག་རང་དབང་ཅན་གྱིས་སྟོང་བའི་རྣམ་པར་ཤར་ན་ཡང་ཆོས་ལ་དམིགས་པའི་སྙིང་རྗེ་ཆེན་པོ་གང་ཞིག་ལ་རེད་དང། འོ་ཆོས་ལ་དམིགས་བྱེད་ཡིན་དགོས་རེད་ཟེར་ལབ་པར། ད་ཡིན་དུས་ད་ཁོ་ལ་ད་ལ་ཆོས་ལ་དམིགས་བྱེད་ཟེར་དགོས་བ་དེ་ག་རེ་ཟེར་ན། འོ། དེའི་རྒྱུད་ལྡན་གྱི་གང་ཟག་དེས་སེམས་ཅན་ཆོས་ལ་དམིགས་པའི་སྙིང་རྗེ་རྒྱུད་ལྡན་གྱི་གང་ཟག་དེས་སྔར་སེམས་ཅན་སྐད་ཅིག་གིས་འཇིག་པ་རྟོགས་མྱོང་བ་དེ་དགོས་པ་བྱས། ག་རེ། ཁྱད་པར་གཉིས་ཀྱིས་ཁྱད་པར་དུ་བྱས་པའི་སེམས་ཅན་སྙིང་རྗེའི་དམིགས་པར་འཇོག་པ་ན། སྙིང་རྗེ་གཉིས་རྒྱུད་ལྡན་གྱི་གང་ཟག་གིས་སྔོན་དུ་རང་བཞིན་མི་རྟག་པ་དང་རང་བཞིན་མེད་པར་ངེས་དགོས་ཀྱི། ངེས་པ་ལ་བརྟེན་ནས།

ཁེགས་པ་ཡིན་ཙང་ད་ཁོ་ག་རེ་རྟག་གཅིག་རང་དབང་ཅན་གྱི་བློ་ངོར་ད་རྟག་གཅིག་རང་དབང་ཅན་དུ་གྲུབ་མཁན་གྱི་སེམས་ཅན་ཞིག་ཡོད་པ་ཁོ་བློ་ངོར་ལ་ཁེགས་ཚར་དུས། ད་ཁོ་ག་རེ་ཟེར་ན་རྟག་གཅིག་རང་དབང་ཅན་རང་དབང་ཟེར་དུས་གང་ལ་ཡང་མ་ལྟོས་པའི། ཆ་ཤས་གང་ལ་ཡང་མ་ལྟོས་པའི་རང་དབང་བ་དེ་ཁེགས་པ་རེད་ཟེར་མི་རུང། ཡིན་ད་ནི་གར་ལ་ལྟོས་པ་རེད་དེ་ཡིན་དུས་ཆ་ཤས་གང་ལ་ཡང་མ་ལྟོས་པའི་རང་དབང་བའི་སེམས་ཅན་དེ་མི་འདུག་བསམ་ཡོད་དུས་ད་དེ་ནི་ཕུང་པོ་ལ་བརྟེན་པའི་སེམས་ཅན་དེ་འདུག་བསམ་པའི་བསམ་བློ་འཁོར་བ་མེད་འགྲོ།

ད་དེ་ཡིན་དུས་ད་ཕུང་པོ་ལས་དོན་གཞན་པའི་སེམས་ཅན་མི་འདུག་བསམ་དུས་ད། ཕུང་པོ་ལ་བཏགས་ཙམ་གྱི་སེམས་ཅན་ཞིག་ཡིན་པ་དེ་ཚོའི་བློ་ལ་ཚུར་སླེབས་ཀྱི་ཡོད་རེད། སླེབས་ཡོང་དུས་ད་དེ་འདྲའི་བློ་ཁོ་ལ་ད་ཕུང་པོ་ལ་བཏགས་པའི་ཆོས་ཕུང་པོ་ཕུང་པོ་ལ་བཏགས་ད་ཕུང་པོ་ལ་བཏགས་པའི་སེམས་ཅན་ཡིན་པ་ཁོ་རྟོགས་ཚར་ན། དེ་ནས་དེ་འདྲའི་བློ་ཁོ་དངོས་སུ་ག་རེ། བློ་དེ་འདྲའི་ད་ཕུང་པོ་ལ་བཏགས་པའི་སེམས་ཅན་ཡིན་པ་རྟོགས་མཁན་གྱི་བློ་ཁོ། སྐྱེས་པའི་མཇུག་དེ་མ་ཐག་ཏུ་ད་སྙིང་རྗེ་ཆེན་པོ་ཅིག་སྐྱེས་བྱུང་ན་དེ་འདྲའི་སྙིང་རྗེ་ཆེན་པོ་དེ་ལ་ཉེ་བོ་རང་གི་སྣོད་ཀྱི་སེམས་ཅན་དེ་ཉིད་ཕུང་པོའི་ཆོས་ཙམ་ལ་བརྟེན་ནས་བཏགས་པ་ཡིན་པ་གོ་རྣམ་པ་ཤར་གྱི་རེད་བ། ང་ཚོས་དེ་ག་རེ་མགུ་ཟིན་བྱེད་དེ་ལ་ཡིན་གཅིག་མིན་གཅིག་མངོན་གྱུར་མངོན་གྱུར་དུ་དགོས་ཀྱི་ཡོད་མ་རེད། ཁོ་རང་དེ་སྔོན་དེ་མ་ཐག་ཏུ། ཨོ། དེ་འདྲའི་ཟིན་བྱེད་ཀྱི་བློ་དེ་སྐྱེས། དེའི་ནུས་པའམ་ཤུགས་ལ་བརྟེན་ནས་ད་སྙིང་རྗེ་དེ་ལ་སྙིང་རྗེའི་སྣང་གྲགས་བློ་མཇུག་མ་དེ་ལ་རྣམ་པ་ཤར་ཡོང་བ་རེད་རྣམ་པ་ཤར་བ་ཁོ་ད་དེའི་སྔོན་གྱི་བློ་དེ་ཡིས་ཤུགས་རྒྱབ་པ་ལ་བརྟེན་ནས་ཤར་གྱི་བ་ཡིན་པ་རེད་དོ།

ཏུ་རེ་བ་དངོས་སུ་ཡོད་པ་དེ་དངོས་སུ་ཟིན་པ་དང་དེ་མེད་པ་ནི་ད་དངོས་སུ་མ་ཟིན་པ་འཇོག་པ་ཟིན་ཡོད་དོ་ཅོག་གསུང་བ་ར་བ་བྱས་ཙང་སྟོང་ཉིད་རྟོགས་པའི་ཤེས་རབ་ཁོ་ཕན་ཚུན་མཉམ་དུ་ད་མི་འདུག་མེད་ན་ཡང་ཐེག་ཆེན་སེམས་བསྐྱེད་ལ་མཉམ་པར་བཞག་པའི་དུས་ཐུན་ཐུན་དེ་ལ་འཇོག་གི་འོ་འདུག་གསུང་ག་རུ་སྔོན་དེ་མ་ཐག་ཏུ་སྟོང་ཉིད་དངོས་རྟོགས་པའི་ཤེས་རབ་ཁོ་སྐྱེས་ཏེ་དེའི་མཐུ་ལ་བརྟེན་ནས་ནི། ཐུན་གྱི་གནས་སྐབས་ཡིན་ན་འདྲ་འདུག་དངོས་གཞིའི་གནས་སྐབས་ལ་སེམས་ཅན་ག་རུ་འོ་དེ་ཐེག་ཆེན་སེམས་བསྐྱེད་དེ་ལ། རྣམ་མཁྱེན་དོན་གཉེར་གྱི་དྲན་འདུན་ཟེར། རྣམ་མཁྱེན་དོན་གཉེར་དོན་དྲན་པ་ཐེག་ཆེན་སེམས་བསྐྱེད་ཁོ་རང་རང་རེད། འདུན་པ་ནི་ཐེག་ཆེན་སེམས་བསྐྱེད་དང་མཚུངས་ལྡན་གྱུར་པའི་རྫོགས་བྱང་དོན་གཉེར་གྱི་འདུན་པ་སྟེ་རྣམ་མཁྱེན་དོན་གཉེར་གྱི་དྲན་འདུན་ཟེར་གོ་ར་བ་འོ་དེ་ནི་དྲན་འདུན་ཏུ་རེ་བ་གོ། རྣམ་པར་ཤར་བཞིན་པའི་གནས་སྐབས་དེ་ལ་དེ་ནི་དྲན་འདུན་དེ་ཉིད་ཏུ་རེ་བ་སླེབས་བྱུང་ན་དེ་འདྲའི་དྲན་པ་དང་འདུན་པ་དེ་ལ་རྣམ་པ་དེ་ཤར་གྱིན་ཤར་གྱིན་ཕྱིན་འགྲོ་དགོས་པ་ཡིན་པ་དེ་ཡིན་དུས་ས་སྟོང་ཡོངས་སུ་གྱུར་པའི་ཤར་གྱི་ངོ་བོ་སེམས་པ་རེད་ཟེར་བ་དེ་ནང་བཞིན་བྱས། སྤྱིར་བཏང་ད་མི་རྟག་པ་རྟོགས་པའི་ཤེས་རབ་དང། སྙིང་རྗེ་ཆེན་པོ་གཉིས་དག་དུས་མཉམ་དུ་ཅིག་ཅར་དུ་ཡོད་ཆོག་གོ་ར་བ་ལོ། བ་ལ་འོ་དེས་ཀྱང་གང་ལྟར་ཡང་སྙིང་རྗེ་ཆེན་པོ་དེ་ལ་སྐད་ཅིག་གིས་རྣམ་པར་ཤར་སྐད་ཅིག་གིས་འཇིག་པའི་རྣམ་པར་ཤར་བ་ཡིན་ནའང་འདྲ་དང། མི་རྟག་པའི་རྣམ་པར་ཤར་བའོ། ཁོ་རང་དང་མཉམ་པོ་ཡོད་མཁན་གྱི་བློ་གཅིག་གིས་ཁོ་རང་མཉམ་པོ་ཡོད་པའམ་དེའི་སྔོན་དེ་མ་ཐག་ཏུ་བྱུང་མཁན་གྱི་བློ་གཅིག་གིས་ཤུགས་རྒྱག་པ་ལ་བརྟེན་རྣམ་པར་ཤར་གོ། འོ་དེ་ལྟར་གྱི་རང་བཞིན་རོ་དེ་ལ་བརྟེན་ནས་སེམས་ཅན་རང་གི་ཕུང་པོ་ལས་དོན་གཞན་ཁེགས་ནས་དེ་ལ་བརྟེན་ནས་དུས་བདག་གང་ཟག་དེའི་གར་གཏོགས་བར་ཕུང་པོའི་ཆོས་ཙམ་ལ་བརྟེན་པའི་སེམས་ཅན་ཁོ་ངེས་ནི། དེ་ཡིན་ཙང་དེ་འདྲའི་གང་ཟག་དེའི་རྒྱུད་ལ་ཕུང་པོའི་ཆོས་ཙམ་ལ་བརྟེན་ནས་བཏགས་པའི་བློ་ཁོ་ཡོད་ན། ད་དེའི་སྟོབས་ཀྱིས་གར་བཞག་གི་ར་སྙིང་རྗེ་ཁོ་ཡོད་བཞིན་པའི་གནས་སྐབས་དེར་སྙིང་རྗེ་ཆེན་པོ་སྐྱེས་བྱུང་ན་དེ་དུས་སྙིང་རྗེ་ཆེན་པོ་དེ་ལ། རང་གི་དམིགས་ཡུལ་གྱི་སེམས་ཅན་དེ་ཉིད་ཕུང་པོའི་ཆོས་ཙམ་ལ་བརྟེན་ནས་བཏགས་པ་ཡིན་པའི་སེམས་ཅན་ཡིན་པ་ཁོའི་རྣམ་པ་ཤར་གྱི་བ་ཡིན་པ་ཡིན་ཙང་ཆོས་ཀྱི་རྣམ་པ་དེ་ཤར་བ་རེད་ཟེར་གྱི་ཡོད་ས་རེད། ད་འདུག་བཤད་དུས་ཚོད་འདི་འདྲའི་ཟིན་མ་འགྲོ་རྒྱུ་རེད་བས། བརྟག་དཔྱད་ད་ལྟ་འདིའི་ཁར་རོལ་འགོ། རང་རྒྱུད་འདྲེན་གྱི་གང་ཟག་དེ་སྔར་སྐད་ཅིག་གིས་འཇིག་པའི།

བྱས་ཙང་ཁྱེད་ནི་བྱས་ཙང་འདི་ཁྱེད་ཀྱི་ཞྭ་མོ་དང་ག་རེ་བྱས་ཟེར། ཁོ་ལ་དམིགས་མེད་སྙིང་རྗེ་ཟེར་གོ་ག་རེ་རེད་ཟེར་དུས། རང་གི་དམིགས་ཡུལ་དུ་ཡོད་པའི་སེམས་ཅན་བདེན་པར་འཛིན་པའི་བདེན་འཛིན་དེས་ཇི་ལྟར་བཟུང་བ་ལྟར་དུ་མེད་པས་ཁྱད་པར་ཆེའོ་དམིགས་པ་མེད་ཟེར་དམིགས་པ་ཟེར་དེ་བདེན་པ་གྲུབ་པའི་དམིགས་པ་དེ་མེད་པ་ཟེར། ད་བདེན་པ་གྲུབ་པའི་དམིགས་པ་མེད་པ་ཟེར་མེད་པ་ཙམ་ལ་ད་བྱ་བ་ཡོད་མ་རེད། ཡིན་ན་ཡང་བདེན་པ་གྲུབ་པའི་དམིགས་པ་ཁོ་མེད་པ་ཁོའི་རྣམ་པ་ཤར་མཁན་གྱིའོ་རེད་སྙིང་རྗེ་དེ་ལ་ནི་དམིགས་པ་མེད་པའི་སྙིང་རྗེ།

འོ་འདུག་ཅེས་བདག་ཡང་ཡོད་དེ། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་བདེན་པར་འཛིན་པའི་བདེན་འཛིན་དེས་ཇི་ལྟར་བཟུང་བ་ལྟར་དུ་མེད་པའི་ཁྱད་པར་དུ་བྱས་ནས་སེམས་ཅན་ལ་དམིགས་པའི་རྒྱུ་མཚན་གྱིས། རྒྱུ་མཚན་གྱིས་སྐད་ཆ་གོ་རིང་པོ་ཞེ་པོ་ཅིག་ཆགས་སོང་ཨང། ད་ཁོ་མགྱོགས་པོ་ལབ་པའི་དོན་དག་ལ་ཐ་སྙད་བདེ་བའི་ཕྱིར་དུ་ཡ་གི། རེ་བ། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་བདེན་པར་འཛིན་པའི་བདེན་འཛིན་དེས་ཇི་ལྟར་བཟུང་བ་ལྟར་དུ་མེད་པའི་ཁྱད་པར་དུ་བྱས་པའི་སེམས་ཅན་ལ་དམིགས་པ། ཞེས་བྱ་བ་ཅིག་ལབ་ཀོ་བྱུང་བ། དེའི་རྒྱུ་མཚན་གྱིས་ཐ་སྙད་བདེ་བའི་ཆེད་དུ་བྱས། ཐ་སྙད་བདེ་བའི་ཆེད་དུ་ཁ་ནས་མར་ལབ་བདེ་བའི་ཆེད་དུ་ཉེ་བསྡུའི་ཚིག། ཉེ་བསྡུ་ཚེ་ཚིག་བར་ཐ་ག་ལ་ཚིག་མང་པོ་ཚུར་བསྡུས་ནས། འདིར་མ། གཅིག་དུམ་དུམ་ཅིག་ལབ་པའི་དེ་ལ་ཉེ་བསྡུའི་ཚིག་གིས་བསྟན་པ་ཡིན་པའི་ཕྱིར་སྙིང་རྗེ་གསུམ་ལ། སེམས་ཅན་ལ་དམིགས་པའི་སྙིང་རྗེ་ཞེས་བྱ་བའི་རྒྱུ་མཚན་ཡོད་དེ་མི་རྟག་པའོ། སྙིང་རྗེ་གསུམ་པ་ལ་ཡིན་པ་འདྲ་རང་སྙིང་རྗེ་གསུམ་པ་ལ་སེམས་ཅན་ཙམ་ལ་དམིགས་པ་ཞེས་བྱ་བའི་རྒྱུ་མཚན་ཡོད་དེ་མི་རྟག་པ་ལ་སོགས་གང་གིས་ཀྱང་ཁྱད་པར་དུ་མ་བྱས་པའི་སེམས་ཅན་ལ་དམིགས་པའི་རྒྱུ་མཚན་གྱིས་དེ་ལྟར་བཤད་པའི་ཕྱིར་དེ་ཁ་ཅིག་དམིགས་མེད་སྙིང་རྗེ་དེ་ཡིན།

ཤ་ཤུག་གཉིས་ཀ་འཛིན་པའི་རྟོག་པ་ཆོས་ཅན་ཟེར་ཡ་ར་བ་ད་དེ་འདྲའི་འདུག་པ་ད་ཀ་བུམ་གཉིས་ཀ་འཛིན་པའི་རྟོག་པ་ཆོས་ཅན་ཟེར་ཡ་ར་འོ་དེ་ཚོ་དེ་རེད་དེ། རྟག་དངོས་གཉིས་ཀ་འཛིན་པའི་རྟོག་པ་ཆོས་ཅན་ཟེར་དེ་འདྲའི་རྗེས་དཔག་ཚད་མ་ཡོད་ར་བ་སྤྱིར་ན་རྗེས་དཔག་ཚད་མའི་ཞེན་ཆ་ཡིན་པའི་ཁྱབ་སྟོན་འོ་དེ་འདྲའི་རྟོག་པ་དེ་ཚོ་ལ་འཛིན་སྟངས་མི་མཐུན་པ་གཉིས་ཡོང་དགོས་ཨ་ཡིན་པ་རེད། གཞན་ད་ལྟ་འཛིན་སྟངས་མི་མཐུན་པ་གཉིས་མེད་པའི་བློ་ལ་བློ་མིག་གཅིག་པ་ཟེར་འོ་ཐུགས་ཆེ་ནས་གསུང་གི་འདུག་ད་ལྟ་ཏག་ཏག་འགྲོ་དགོས་རྒྱུ་ར་བ་ད་ལབ་རྒྱུ་རེད་མ་གཏོགས་ཨ་རེད། སྙིང་རྗེ་ཡིན་ན། བློ་མིག་གཅིག་པ་ཡིན་པས།

སཱ་བ་ཀར་ནི་ནང་བཞིན་རྒྱུ་རེད་སཱ་བ་ཀར་ནི། རེ་བ་སཱ་རོ་ཀར་ནི་ཏི་ཁ་ར་རེད་ཟེར་ན། འོ། དེ་ཅེས་པའི་གསུང་རབ་དེ་ཁ་ཚ་ཐེག་པ་ཆེན་པོའི་ལམ་འབྲས་བུ་དང་བཅས་ཐོས་ཐོས་འཛིན་འཛིན་གཞན་ལ་སྒྲོག་པར་བྱེད་པ་ཙམ་ཡིན། འོ་རང་གི་རྗེས་སུ་བཟུང་ཡང་མཐུན་པ་མི་མཐུན་པའི་རྗེས་སུ་མཐུན་པ་ཙམ་ཡང། འོ་ཉམས་སུ་ལེན་མི་བདེ་བའི་ཕྱིར་ཟེར་འོ་ཏག་ཏག་ཐུགས་སུ་བཀོད་རྒྱུ་ཡིན་པར་གདའ། འདིར་མི་འདུན་ལ་མི་འཇུག་མེད་དམིགས་མེད་ཀྱི་སྙིང་རྗེ་དང་ཆོས་ལ་དམིགས་པའི་སྙིང་རྗེ་གཉིས་པོ་དེས་རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་རང་བཞིན་མེད་པ་དང་མི་རྟག་པ་སོགས། མ་རྟོགས་ཀྱང། དེ་གཉིས་ཀྱི་རྣམ་པ་ཤར་བ་དགོས་པ་རེད། འོ་ད་དེ་སུའང། མི་རྟག་པའི་རྣམ་པ་ཤར་བ་དགོས་པ་མ་ར་བ་དམིགས་མེད་ཆོས་ལ་དམིགས་པའི་སྙིང་རྗེ་ལ་མོ་བཀོད་དེ། ཆོས་ལ་ཆོས་ཞེས་པའི་ཆོས་དེ་ལ་མང་པོ་ཞེ་པོ་ཅིག་ཁོའི་ནང་ནས་གཅིག་གི་རྣམ་པ་ཤར་ན་འགྲིག་གི་ཡོད་རེད་མ་གཏོགས་ཨ་ནི་ཡིན་གཅིག་མིན་གཅིག་མི་རྟག་པ་ཨུ་ཚུགས་རྒྱག་དགོས་མ་རེད་རྟག་གཅིག་རང་དབང་ཅན་གྱི་དེ་ལ་སོགས་ཆོས་ལ་དམིགས་པའི་སྙིང་རྗེ་ཞེས་པ་དེ་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་པ་ཙམ་དང་མི་རྟག་པའི་ཁྱད་པར་དུ་མི་རྟག་པ་ཙམ་དེ་སྐད་ཅིག་གིས་འཇིག་པ་ཟེར་དེ་ནི་མཚོན་པ་ཙམ་ཡིན་གྱི་རྟག་གཅིག་རང་དབང་ཅན་གྱིས་སྟོང་པའི་སེམས་ཅན་ལ་དམིགས་པ་ཡང་ཅི་ནས་ཆོས་ལ་དམིགས་པའི་སྙིང་རྗེར་བཞག་དགོས་རེད་གསུངས་འདུག་བ་དེ་ལ་འོ་ཐུགས་ཆེ་ཡ། རྟོགས་པ་དགོས་གང་ཡིན་ན་ཁྱད་ཆོས་རྒྱུད་ལྡན་གྱི་གང་ཟག་དེ་རེད་ད་གང་རྒྱུད་ལྡན་གྱི་གང་ཟག་དེ་གིས་རྟོགས་པ་ཞིག་རྟོགས་མྱོང་ཅིག་དགོས་ར་རྟོགས་པ་རང་ཡང་ག་འདྲ་ཡིན་ནམ་མི་ཤེས་ད་ད་རྟོགས་པ་རྟོགས་པ་ཟེར་ཅི་ད་གང་ཟག་ལ་རྟོགས་ཟིན་ཡོང་དུས་ད་གནས་སྐབས་དེ་ན་གང་ཟག་དེའི་རྒྱུད་ལ་དེ་རྟོགས་པའི་བློ་རང་ཡོད་དགོས་ཀྱི་ཡོད་ན་མེད་ན་མི་ཤེས་རེད་བ། ད་རང་ཞོགས་ཀས་ནས་ད་རེ་ད་རེ་དགོང་དག་བར་དུ་སྡོད་མཁན་མི་ཇི་བ་རང་ཀུན།

དེ་རྟོགས་པའི་དུས་སུ་དེ་རྟོགས་པའི་བློ་མེད་དེ་ཟེར་དགོས་རེད་བ། དེ་འདྲའི་གསུང་གི་འདུག་པ། དཔེར་ན་འོ་ད་ཡ་ཡིན་ཤོ་ཡ། རྣམ་རྫོགས་སྦྱོར་བའི་ཁ་ཐུག་འགྲེལ་པ་དེ་འདྲའི་གསུང་དང་མཁྱེན་གསུམ་བསྡུས་སྒོམ་གྱི་དོན་བཞག་དུས་སུ། འོ། གང་ལྟར་ཀྱང། ག་དུས་ཡིན་ན་གཅིག་ཁ་ཤས་ནི་དངོས་གཞི་ལ་བཞག་རེ་ཁ་ཤས་ནི་སྦྱོར་བའི་དུས་སུ་ཁ་ཤས་ཕྱི་མ་ཞིག་དེ་འདྲའི་གསུང་གི་འདུག་པ། འགའ་ཞིག་གིས་ནི་དེ་འདྲའི་གསུང་གི་འདུག་དངོས་གཞིའི་དུས་ལ་འཛིན་སྟངས་མི་མཐུན་པ། བརྒྱ་བདུན་ཅུ་རྩ་གསུམ་པོ་དེ་འོ་འཛིན་པ་བཞག་གནང་རེ་འགའ་ཞིག་ནི་སྦྱོར་བའི་དུས་སུ་བཞག་གནང་རེ་གང་ཅི་གཅིག་པ་རེ་བྱས་ཏེ་ཁས་ནི་ཁྱད་མི་འདུག་ད་སྦྱོར་བ་དང་དངོས་གཞི་ཙམ་ཡིན་མ་གཏོགས་ད་གང་ལྟར་ཀྱང། བློ་གཅིག་གིས་མཁྱེན་གསུམ་བསྡུས་སྒོམ་དེ་རང་གིས་ཁོ་རང་གིས་མ་འཛིན་ན་ཡང་དེའི་སྔོན་དེ་ལ། སྔོན་འདི་ཡིན་ད་ཡིན་དྲག་ཏུ་གནས་སྐབས་དེ་ལ་ཡིན་ན་དྲག་ཏུ་གང་ལྟར་ཀྱང་བརྒྱ་བདུན་ཅུ་རྩ་གསུམ་པོ་དེ་ཏག་ཏག་འཛིན་འཛིན་གུག་རྡོ་དུས་ཐུང་ཐུང་ཅིག་ལ་འཛིན་པ་ཡིན་ས། གཅིག་འཛིན་པའི་དུས་སུ་སྟོང་ཉིད་འཛིན་པའི་དུས་སུ་མི་རྟག་པ་མ་འཛིན། གང་ཟག་དེ་རེད་ད། གང་ཟག་དེ་སྟོང་ཉིད་འཛིན་པའི་དུས་སུ་ད་གང་འཛིན་མི་འཛིན། འོ། གང་ཟག་དེ་མ་རེད་བློ་ལ་སྦྱར་ན། སྟོང་ཉིད་འཛིན་པའི་དུས་སུ་མི་རྟག་པ་མི་འཛིན་མི་རྟག་པ་འཛིན་པའི་དུས་སུ་སྟོང་ཉིད་མ་འཛིན་བློ་དེས་ཨ་འཛིན་ཟེར་ན་འཛིན་ཡིན་ཟེར་ད་བློ་དེ་འཛིན་ཟེར། ཕྱག་ཆེན་དགུ་བཤད་དེ། ར་བ། འོ་དེ་འདྲའི་གསུང་གི་འདུག་ཡ། འདུག་བྱས་དང། ཁྱད་པར་གཉིས་ཀྱིས། འདུག་བྱས་ད་ད་ལྟ་འདི་གར་གསུང་འདུག། སྔོན་དུ་རྟོགས་ཟིན་པ་ཞིག་དགོས་རེ་ཞིག་གང་ཟག་དེ་ཉིད་གཉིས་ཀྱིས་འོ་དཔེར་ན་ད་གཉིས་དམིགས་མེད་སྙིང་རྗེ་ལ་ཐག་ཆོད་ཆོད་པ་རང་རེད་དམིགས་མེད་སྙིང་རྗེ་ལ་རང་བཞིན་མེད་པ་རྟོགས་མྱོང་གྱི་གང་ཟག་གི་སྙིང་རྗེ་དེ་དགོས་ཐུགས་ཆེན་གང་ཟག་གཅིག་གིས་རང་བཞིན་མེད་པ་རྟོགས་མྱོང་བ་ལ་བརྟེན་ནས་སྙིང་རྗེ་གཅིག་གི་རྣམ་པ་ཤར་བ་ཞིག་གསུང་གི་འདུག་གསུངས། དེ་ཡང་ཕལ་ཆེར་སྙིང་རྗེ་གཅིག་རྣམ་པ་ཤར་ཤར་ཟེར་དེ་ཡང། དེ་ལྟ་བུའི་སྙིང་རྗེ་དེ་སྐྱེ་བ་ལ་སྔོན་དེ་མ་ཐག་ཏུ་ཕལ་ཆེར་ད་མ་གཞི་དཔེ་ཡར་ནས་ཡར་ས་གནས་ལ་ཡར་ནས་ཡར་མཐོ་བོ་མཐོ་བོ་སླེབས་ན་ག་ཡིན་ག་ཡིན་ཧ་གོ་ཡ་མ་རེད། ང་རང་ལྟ་བུ་ལ་ཡིན་ན། དེ་སྔོན་དེ་མ་ཐག་ཏུ་དེ་ལྟ་བུ་བློ་དེ་སྐྱེས་ནས། དེའི་ནུས་ཤུགས་ཁོ་མ་ཉམས་པའི་བར་སྐབས་ལ་དེ་ལ་དེ་ལམ་སང་བློ་གཞུག་མ་དེ་ལ་སྔ་མ་གུས་གོ་རྣམ་པ་དེ་ཤར་གྱི་ཡོད་ས་རེད་བ། མ་གཏོགས་ཧ་ཅང་རྒྱུན་རིང་པོ་ཕྱིན་ན་ཆགས་པ་ཡོང་རྒྱུ་མ་རེད་བ།

དྲན་ཐུབ་ཀྱི་མེད་ར་བ། རེད་པ་ང་རང་ཚོ་ལྟ་མ་ལྟ་ཞེན་ཐང་མྱོང་རྟོག་གི་ད་དེ་ཚོ་ཁ་མྱོང་གྲུབ་རང་རེད་ར། དེ་དཔེ་ཉམས་མྱོང་རང་དཔེ་མཐུན་དཔེ་དེ་ག་བ་ག་ཚུགས་དཀའ་ཚུགས་ཀྱི་སྤོས་ནས་གོམ་པ་དམ་ཚོར་གོམ་པ་གང་རྒྱབ་མ་རྒྱབ་ཙམ་གྱི་རེད་མ་གཏོགས་གོམ་པ་གང་རྒྱས་ཞུ་གི་ད་ཐེངས་ལམ་སང་བློ་ཡུལ་སླེབས་སླེབས་རང་རེད། དེ་ནག་ཁུང་ཡིན་ན་ནག་རེད་ཐང་ཡར་ག་བའི་ནག་ཁུང་ནང་ལ་དཀྲོལ་དཀྲོལ་དཀྲོལ་དཀྲོལ་འདུག་ག་ར་དེ་གང་བྱས་སེམས་ཀྱི་ནང་ལ་ཐེངས་གས། རིན་པ་ཙང་སྒྲོལ་མོ་ཀ་ཡི་དྲ་ལམ་ནས་མཐོང་བསྡད་ར་བ། འོ་ཐུག་བཤད། དེ་ནས། དེས་འོ་ཐུག་གང་ཟག་དེའི་ཤར་བ་དགོས་ཀྱི་རྣམ་བཤད་དགོངས་པ། འོ་ཐུག་དགོས་རེད་དགོས་ཀྱི་རྣམ་བཤད་དགོངས་པ་རབ་གསལ་ལས། དེས་ན་ཁྱད་པར་གཉིས་ཀྱིས་ཁྱད་པར་དུ་བྱས་པའི་སེམས་ཅན་སྙིང་རྗེའི་དམིགས་པར་འཇོག་པ་ན། སྙིང་རྗེ་གཉིས་རྒྱུད་ལྡན་གྱི་གང་ཟག་གིས་སེམས་ཅན་སྐད་ཅིག་མ་དང། རང་བཞིན་མེད་པར་སྔོན་དུ་ངེས་ཟིན་པ་ལ་བརྟེན་ནས་ཁྱད་ཆོས་གཉིས་ཀྱི་རྣམ་པ་ཤར་བ་དགོས་ད་ཡང་དེ་ཡང་ཁོ། གཞུང་ཆེན་མོའི་ནང་ལ་ཁོ་སྤྱི་ཡི་ཆ་ནས་ཐུགས་གསུངས་པ་མ་གཏོགས་ཞེ། དེ་ལ་ཁོ་རེ་ཆ་ནས་འོ་ན་དེ་འདྲའི་དགོས་པར་ཐལ་ཟེར་བ་སྙིང་རྗེ་གཉིས་རྒྱུད་ལྡན་གྱི་གང་ཟག་དེ་རང་བཞིན་མེད་པ་ཡང་རྟོགས་མི་རྟག་པ་ཡང་རྟོགས་མྱོང་མཁན་ཞིག་དགོས་པ་དང། འགོད་ན། ག་རེ་འགོ། མ་རེ་ད་ཅི་རང་མོ་འགོག་ཅིང་དོན་དམ་དེ་སྙིང་རྗེ་གཉིས་ཞེས་ལབ་པ་རེད་བ་ཡ། ཁྱད་པར་གཉིས་ཀྱིས་ཁྱད་པར་དུ་བྱས་པའི་སེམས་ཅན་སྙིང་རྗེའི་དམིགས་པར་འཇོག་པ་ན། སྙིང་རྗེ་གཉིས་རྒྱུད་ལྡན་གྱི་གང་ཟག་གིས་བྱས་པ་རེད་དེ་ནས། སྙིང་རྗེ་གཉིས་རྒྱུད་ལྡན་གྱི་གང་ཟག་གིས་ཆོས་ལ་དམིགས་པའི་སྙིང་རྗེ་རྒྱུད་ལྡན་གྱི་གང་ཟག་འདི་འདྲའི་དགོས་པ་རེད་ཟེར་དེ་ཟེར་ན་ད་དགོས་པ་མ་རེད་ཆོས་ལ་དམིགས་པའི་སྙིང་རྗེ་དེའི་ཁྱད་ཆོས་ཟེར་ཡས་དེའི་རྣམ་པ་ཤར་བ་ཅིག་རྟོགས་མྱོང་བ་ཅིག་དགོས་པ་རེད་མ་གཏོགས། རང་བཞིན་མེད་པའི་རྣམ་པ་ཤར་བ་ཅིག་དགོས་པ་མ་རེད་ཧོ། གསུང་ཡོང་དུས་སུ་མཉམ་པོ་ནང་ལ་གསུང་བཞག་ར་བ། སྐད་ཅིག་མ་དང་རང་བཞིན་མེད་པར་སྔོན་དུ་ངེས་ཟིན་པ་ལ་བརྟེན་ནས་ཁྱད་ཆོས་གཉིས་ཀྱི་རྣམ་པ་ཤར་བ་དགོས་ཀྱི་སྙིང་རྗེས།

གློག་གི་ལུང་པ། ཆོས་མེད་པ། ཟེར་ཡ་མ་རེད་སྙིང་རྗེས་དེ་གཉིས་སུ་དམིགས་པ་མི་དགོས་སོ། ཞེས་གསུངས་པའི་ཕྱིར་རོ། བྱང་སེམས་མཐོང་ལམ་པའི་རྒྱུད་ཀྱི། དམིགས་མེད་ཀྱི་སྙིང་རྗེ་དེ་ལ། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་བདེན་མེད་དུ་ཡང་སྣང། ད་དེ་རེད་བ་བདེན་གྲུབ་ཏུ་ཡང་དེ་རེད་བ། སློབ་རྒྱུད་ཀྱི་སྙིང་རྗེ་ཡིན་ན་རྟོག་པ་ཡིན་པས་ཁྱབ་པ། རྟོག་པ་ཡིན་ན་བདེན་སྣང་ཅན་གྱི་ཤེས་པ་ཡིན་པར་འདྲ། བདེན་སྣང་ཅན་གྱི་ཤེས་པ་ལ་བདེན་གྲུབ་མི་སྣང། ད་དེ་གྲུབ་ལུགས་དེ་ལ་བདེན་གྲུབ་སྣང་བ་རང་བཞིན་གྲུབ་པ་སྣང་བ་གཅིག་པ་རང་བཞིན་གྲུབ་པ་སྣང་བ་གཅིག་པ་རང་བཞག་གྱུར། མིང་ཙམ་ཞིག་བརྗེས་པར་ཤོར་བ་མ་གཏོགས་དོན་དག་ལ་དག་རེད། ལུགས་དེ་ལ་བདེན་པར་གྲུབ་པའི་གྲུབ་ཚད་དེ་ག་རེ་རེད།

བདེན་མེད་ཀྱི་རྣམ་པར་ཤར་བ་དེ་ཨཱ་ལི་དེ་ལས་སྒྲོལ་རང་རྒྱུད་ལྡན་གྱི་གང་ཟག་དེ་སྔོན་དུ་ངེས་ཟིན་པ་སོང་ནས་ཁོའི་ནུས་པ་ལ་བརྟེན་ནས། བློ་དེ་ལ་སྙིང་རྗེ་དེ་ལ་དེའི་རྣམ་པར་ཤར་བ་ཞེས་བྱ། བདེན་གྲུབ་སྣང་བ་དེ་རྣམ་ཤེས་ལ་ཅི་སྟངས་ཁྱབ་ཅེས་རྟོག་པ་ཡིན་ས་ནི་མེད་པ་བདེན་གྲུབ་ཏུ་སྣང་བ་ཁྱབ་རེ་ཡིན་ན་ཡང་རྣམ་བཤད་ཀྱི་ལུང་དེའི་སྒྲུབ་སྟངས་ག་རེ་ཡང་རེད། དེ་དེ་གས་བྱས་དེ་འདི་ག་བྱས། བདེན་མེད་དུ་སྣང་བ་ཤོས་མོ་ཧོ་རེད། བདེན་མེད་དུ་ཡང་སྣང་བདེན་གྲུབ་ཏུ་ཡང་སྣང་བ་དེ་རྣམ་བཤད་ཀྱི་ལུང་གིས་གྲུབ་གསུངས་འདུག་པ་ཡང།

དེ་ནི་ཁོའི་རྒྱུད་ཀྱི་སྙིང་རྗེ་དེ་ལ་སྟོང་ཉིད་ཀྱི་རྣམ་པ་མ་ཤར་བའི་དུས་རྩ་ནས་མེད་དགོས་ཡིན་པ་རེད། དེའི་སེལ་མེད་དོ། དེ་ལྟ་ན་བྱང་འཕགས་རྒྱུད་སྙིང་རྗེ་ཡིན་ནའང་དམིགས་མེད་སྙིང་རྗེ་ཡིན་དགོས་པའི་ཕྱིར་དང། ཡིན་དགོས་པའི་ཕྱིར། དེ་གོ་བ་ལྟ་དེ་ཡིན་ན་རང་རྒྱུད་ལ་ལྡན་པའི་གང་ཟག་ལ། རང་རྒྱུད་ལ་ལྡན་པའི་བྱང་སེམས། འདི་རེད་ད། ཁོ་རང་གི་ཁས་ལེན་ཁོ་རེ་གང་ལ་འགྲོ་དུས་རྩ་སྙིང་རྗེ་གཉིས་ཀྱི་ཁྱད་པར་དེ་ཁྱད་པར་གཉིས་ཀྱིས་ཁྱད་པར་དུ་བྱས་པའི་སེམས་ཅན་སྙིང་རྗེའི་དམིགས་པར་འཇོག་པ་ཞེས་པའི་ལུང་དེ་གིས་སྙིང་རྗེ་གཉིས་ཀྱི་ཁྱད་པར་བཤད་དགོས་པ། སྙིང་རྗེ་གཉིས་ཀྱི་ཁྱད་པར་བཤད་དུས་རྩ་སྙིང་རྗེ་ལ་རྣམ་པ་དེ་གཉིས་ཤར་བའི་སྐད་ཆ་མ་རེད།

འོ་ཐུགས་ཆེ་དེ་ཡིན་པ་དེ་ཡིན་ན་རང་རྒྱུད་ལྡན་གྱི་བྱང་སེམས་འཕགས་པ་ལ་རང་གི་དམིགས་ཡུལ་དུ་གྱུར་སེམས་ཅན་རང་བཞིན་མེད་པའི་རྣམ་པ་ཤར་བའི་སྙིང་རྗེ་ཡིན་དགོས་པས་ཞེས་རྟགས་གྲུབ་སྟེ་གོ་བ་དེ་གོ་བ་ཡིན་པ་དང་སངས་རྒྱས་འཕགས་པའི་ཐུགས་རྒྱུད་ལ། སྙིང་རྗེ་མེད། སེམས་ཅན་ལ་དམིགས་པའི་སྙིང་རྗེ་ཡོད་ཀྱང་སེམས་ཅན་ཙམ་ལ་དམིགས་པའི་སྙིང་རྗེ་མེད་ཅིང་དེའི་རྒྱུད་ཀྱི་ཆོས་དང་དམིགས་མེད་ཀྱི་སྙིང་རྗེ་གཉིས་མི་འགལ་བར་མ་ཟད།

བུམ་པ་མི་རྟག་པ་རྟོགས་མྱོང་མཁན་གྱི་གང་ཟག་གིས་ཀྱང་བུམ་པ་ལ་རྟོགས་ཚད་གང་ག་ལོ་མི་རྟག་པའི་ཁྱད་པར་དུ་བྱས་བུམ་པ་རྟོགས་པའི་ཁྱབ་ཀྱི་མི་འདུག་པ་མ་ཁྱབ་པ་ཡིན་ཙང། དེ་འདྲ་ག་རེ་ཟེར་གྱི་རེད། ཁོ་རེ་དེ་ར་བ་སེམས་ཅན་ཙམ་ལ་དམིགས་པའི་སྙིང་རྗེ་ཁོ་བོས་རྟག་གཅིག་རང་དབང་ཅན་དུ་གྲུབ་པ་དེ་དམིགས་པ་ཡིན་ཟེར་ཁོ། ཁོ་རྒྱུད་ལྡན་གྱི་གང་ཟག་དེས་རྟག་གཅིག་རང་དབང་ཅན་དུ་གྲུབ་པ་འཛིན་པའི་རྒྱུ། འཛིན་པ་རྒྱུད་ལ་ལྡན། དེ་ནི་ཁུ། དེ་འདྲའི་འཛིན་ཟེར་བ་ཡོད། ཡོད་ན་ད་དེ་རང་རྒྱུད་རང་རྒྱུད་ལ་བདེན་པ་འདི་འཛིན་དགོས་ཡོད་སོང་ན་ཁོས་འཛིན་ཚད་གང་ག་ལོ་གོ་ཁོ་བདེན་པར་གྲུབ་པར་འཛིན་པས་ཁྱབ་དགོས་བྱས་ད་ཁོའི་རྒྱུད་ལ་མི་རྟག་པ་རྟོགས་པའི་བློ་གོ་ཡོད་སོང་ན་ཁོས་རྟོགས་ཚད་གང་ག་ལོ་གོ་མི་རྟག་པ་ཡིན་པ་རྟོགས་ཁོ་མི་རྟག་པ་ཡིན་པ་རྟོགས་ཟེར་བ་ལ་འཛིན་དགོས་བྱས་དེ་ཁྱབ་པ་མི་འདུག་པ། ཨོ་ཐུབ་བཤད། ཁ་ཅིག་རང་གི་དམིགས་ཡུལ་དུ་གྱུར་པའི།

འོ། རང་གི་དམིགས་ཡུལ་དུ་གྱུར་པའི་སེམས་ཅན་སྡུག་བསྔལ་དང་བྲལ་འདོད་སོགས་ཀྱི་སྒོ་ནས་འཇོག་པའི་ཕྱིར་རོ། ཅེས་དང། སྡུག་བསྔལ་དང་བྲལ་འདོད་སོགས་ཀྱི་དེ་སོགས་ཁོངས་ཞུགས་མ་དེ་ལ་ག་རེ་བཅུག་དགོས་རེད། ད་མ་དེ་ལ་མི་རྟག་པ་དངོས་སུ་བྱ། ད་སོགས་ཁོངས་ནང་ལ་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་བ་རྟག་གཅིག་རང་དབང་ཅན་གྱིས་སྟོང་རང་བཞིན་གྱིས་གྲུབ་པས་སྟོང་བ་དེ་ཚོ་བཅུག།

སྐད་ཅིག་གིས་འཇིག་པ་མཐོང་བཞིན་དུ་བྱས། འོ་མི་རྟག་པའི་སེམས་ཅན་འདི་དེའི་སྡུག་བསྔལ་དང་བྲལ་ན། སྙམ་པ་དང། རང་བཞིན་གྱིས་གྲུབ་པར་སྣང་ཡང་རང་བཞིན་གྱིས་མ་གྲུབ་པའི་སེམས་ཅན་འདི། འོ་སྡུག་བསྔལ་དང་བྲལ་བ་བྲལ་ན་སྙམ་དུ་དམིགས་པའི་ཕྱིར་རོ། འོ་དེ་འདྲའི་གསུངས་འདུག་པ། དམིགས་པའི་ཕྱིར། མཆོད་བརྗོད་ཡུལ་དུ་གྱུར་པའི་སྙིང་རྗེ་ལ་གསུམ་ཀ་ཡོད་པ་དང། མཆོད་བརྗོད་ཡུལ་དུ་གྱུར་པའི་སྙིང་རྗེ་དེ་ལ་གསུམ་ཀ་ཡོད་པ་དང། ཐེག་ཆེན་གྱི་རིགས་ཅན་རྣམས་ཀྱིས་དང་པོ་བྱང་ཆུབ་ཏུ་སེམས་བསྐྱེད། དེའི་རྗེས་སྟོང་ཉིད་རྟོགས་པའི་ལྟ་བ་འཚོལ་བར་བྱེད་ཀྱང། སྙིང་རྗེ་ཆེན་པོ་དེ་རྒྱུ་གཞན་གཉིས་ཀྱི་གཞན་གཉིས་ཀྱི་རྩ་བར་བསྟན་པ་མི་འགལ་ཏེ། དང་པོ་དེ་ཐེག་ཆེན་གྱི་རིགས་ཅན་དབང་རྟུལ་གྱི་དབང་དུ་བྱས། དང་པོ་ག་རེ་བྱེད་བྱང་ཆུབ་སེམས་བསྐྱེད་དེ་རྗེས་སྟོང་ཉིད་རྟོགས་པའི་རྩ་བར་བྱས་པ་སྟེ། ཐེག་ཆེན་གྱི་དབང་རྟུལ་དབང་རྣོན་རྣམས་ཀྱི་ཐར་པ་དོན་གཉེར་གྱི་བློ་ལ་བཅོས་མིན་མྱོང་བ་ཐོན་པ་ལ་ཡང་ངོ། ཐར་པ་ཚད་མས་ངེས་ཐར་པ་དོན་གཉེར་བློ་ལ་བཅོས་མིན་མྱོང་བ་ཐོན་ས་ལམ་རྒྱུད་ལ་སྐྱེས་པ་ཉིད་དགའ་སྟེ། ཐར་པ་དོན་གཉེར་བློ་ལ་བཅོས་པ་བཅོས་མིན་མྱོང། ཐར་པ་དོན་གཉེར་བློ་ལ་བཅོས་བཅོས་མིན་མྱོང་བ་ག་དུས་མ་ཐོན་ན་དེ་དུས་གང་ཟག་རྒྱུད་ལ་ལམ་མེད་པ་ཆགས་འགྲོ་བ་རེད། ཐར་པ་དོན་གཉེར་བློ་ལ་བཅོས་མིན་གྱི་མྱོང་བ་གསར་པ་ཐོན་པའི་ཉིན་ག་དེ་ལ། དེ་འདྲའི་དེ་ལ་དེ་ནི་ཐར་པ་ཆ་མཐུན་གཟིགས་ནུས་གསར་པ་ཚོགས་ལམ་དང་པོ་གོ་དེ་དུས་ཡིན་པ་དག་ཏུ། འོག་ཐུག་བྱས་ཉོན་མིན་གྱིས་མཐོང་བ་ན་ཐར་པ་ཚད་མས་ངེས་དགོས་པ་ཡིན་ཏེ། ཉིན་གཅིག་ཞིག་ད་དེ་ཐེག་ཆེན་རིགས་ཅན་དབང་རྣོན་ཟེར་བ་དང་དབང་རྟུལ་ལ་དེ་དགུ་དགུ་གྱི་མར་དང།

སེམས་ཅན་གདུང་བ་ལས་སྐྱོབ་ནུས་པ་དང། སྐྱོབ་དགོས་པ་དང་སྐྱོབ་ནུས་པ་ལ་ངེས་ཤེས་འདྲེན་པར་བྱེད། དེ་ལ་དེ་འདྲའི་སྐྱོབ་དགོས་པ་དང་སྐྱོབ་ནུས་པ་ངེས་ཤེས་འདྲེན་པར་བྱེད་ངེས་ཤེས་སྐྱེད་མཁན་གྱི་གང་ཟག་དེ་ལ། དེའི་རྒྱུད་ཀྱི་འཁོར་བའི་དེ། དེ་ལ་སེམས་ཅན་གྱི་རྒྱུད་ཀྱི་འཁོར་བའི་རྩ་བར་གྱུར་པའི་བདག་འཛིན་སྤོང་ནུས་ལ་ངེས་པ་འདྲེན་པར་བྱེད་ད་དེ་འདུག་པ་ཨ་མ་དེ་འདི་རེད་འདུག་པ། བདག་འཛིན་ལ་གང་བདག་འཛིན་དེ་སྤོང་ནུས་ཡིན་པ་དེ་ལ་ངེས་ཤེས་འདྲེན་པར་བྱེད་བདག་འཛིན་ལ་སྤོང་ནུས་སུ་ངེས་ཤེས་འདྲེན་ཟེར་ཡག་བདག་འཛིན་དེ་སྤོང་ནུས་པ་རེད་ཤག་བསམ་པའི་བློ་གཅིག་ང་རང་ཚོ་ལ་སྐྱེ་རྒྱུ་བར་བ།